ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་པ་སྨིན་ཟླའི། ཚེས་ཉི་ཤུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ཟླ་བ་བཅུ་གཉིས་པའི་ཚེས་བརྒྱད། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་མཐའ་དག་འགོ་ཚུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན།

ཁོང་རང་ཉིད་བོད་བརྒྱུད་ནང་བསྟན་ལ་དོ་སྣང་དང་སློབ་གཉེར་སྐོར་གནས་འདྲི་ཞུས་པ་ཞིག་དང།
དེ་ནས། གནས་འདྲིའི་ལེ་ཚན་གཞན་ཞིག་གི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་བོད་མི་མང་སྤྱི་འཐུས་ཀྱི་བོད་དོན་ཞུ་སྐུལ་གྱི་ལས་འགུལ་དང་འབྲེལ་བའི་སྐོར་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་རྣམ་གཉིས་ལ་གནས་འདྲི་ཞུས་པ་ཞིག་དང། མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན།
ཐོག་མར་དེའི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན།
ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་གོ་སྐབས་ནམ་བྱུང་ཀྱང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐོག་སེམས་ཁུར་ཡོད་པ་རྒྱ་ནག་གི་དཔོན་རིགས་མཉམ་གླེང་གི་ཡོད་པ་བརྗོད་འདུག་ཟླ་བ་བཅུ་གཉིས་པའི་ཚེས་བདུན་རེས་གཟའ་ཕུར་བུའི་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཡུ་རོབ་སྤྱི་མཐུན་གྱི་ཚོགས་གཙོ་ཨུར་སུ་ལཱ་ཝན་ཏེར་ལཱེན་མཆོག་དང་རྒྱལ་ས་པེ་ཅིན་དུ་མཇལ་འཕྲད་ཀྱི་རྗེས་སུ་ཡུ་རོབ་ལྷན་ཚོགས་ཀྱི་ངོས་ནས་བསྒྲགས་གཏམ་ཞིག་སྤེལ་ཡོད་པ་རེད། དེའི་ནང་ཡུ་རོབ་མཉམ་འབྲེལ་ལྷན་ཚོགས་ཀྱིས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་སེམས་འཚབ་གཏིང་ཟབ་ཡོད་པའི་བསྐྱར་ནན་དང། ལྷག་པར་དུ་བོད་དང་ཤིན་ཅང་ཁུལ་དུ་མངོན་གསལ་དོད་པོའི་འཆར་གཞི་དང་གོ་རིམ་ལྡན་པའི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་གི་ཡོད་པ་དེ་བཞིན། ཧོང་ཀོང་ནང་དེ་སྔོན་ཁས་ལེན་བྱས་པའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཐད་ཀྱང་ཉམས་དམས་ཤུགས་ཇེ་ཆེར་ཕྱིན་པ་བཅས་ཀྱི་ཐོག་བློ་འཚབ་ཤུགས་ཆེ་བསྟན་ཡོད་འདུག། འདི་ག་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་མཇལ་འཕྲད་གནད་དོན་དང་འབྲེལ་བའི་བཅར་འདྲི་ཞིག་ལ་ཕྱི་ཚེས་བདུན་ཉིན་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་མགྲིན་ཚབ་པ་ན་བྷི་ལ་མཱས་ར་ལི་ལགས་ཀྱིས་ཡིག་ཐོག་བཀའ་ལན་ཞིག་འབྱོར་ཡོད་པའི་ནང་རྒྱ་ནག་ནང་འགྲོ་བ་མི་ཡི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་འགྲོ་གི་ཡོད་པ་གནས་སྟངས་དང། དེ་ཡང་ཤིན་ཅང་དང་བོད་གཙོས་པའི་རྒྱ་ནག་ནང་གི་གྲངས་ཉུང་མི་རིགས་ཚོའི་གཞི་རྩའི་རང་དབང་ཐོག་དམ་བསྒྲགས་གནས་སྟངས་བཅས་ལ་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་རྒྱ་ནག་གི་དཔོན་རིགས་དང། རྒྱལ་སྤྱིའི་སྡིངས་ཆ་སོགས་གོ་སྐབས་ནམ་བྱུང་ལ་གལ་ཆེན་པོའི་ཐོག་ནས་གླེང་གིན་ཡོད་པ་བརྗོད་འདུག་དེ་བཞིན་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་བོད་ནང་བཙན་ཤེད་ཀྱིས་བཅའ་སྡོད་སློབ་གྲྭ་བཙུགས་པ་དང། དེ་བཞིན་བོད་ནང་བོད་མིའི་རིགས་རྫས་མཁོ་སྡུད་བཅས་ཀྱི་ཐོག་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གཏམ་བཤད་ལས་རིམ་ནང་ཡང་ཚུད་ཡོད་ལུགས་གོང་ཞུའི་མགྲིན་ཚབ་པས་བརྗོད་འདུག་ཡུ་རོབ་སྤྱི་མཐུན་གྱི་ཚོགས་གཙོ་ཨུར་སུ་ལཱ་ཝུན་ཏེར་ལཱེན་མཆོག་དང་ཡུ་རོབ་མཐུན་ཚོགས་ཀྱི་ཕྱི་སྲིད་ལས་དོན་ཐད་ཀྱི་གཙོ་འཛིན་ཇོ་སེབ་བྷོརལ། ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་ལྷན་ཚོགས་ཀྱི་གཙོ་འཛིན Charles Michel བཅས་ཀྱིས་རྒྱ་ནག་དང་ཡུ་རོབ་སྤྱི་མཐུན་གྱི་རྒྱལ་ཁབ་ཚོའི་བར་ལ་འདས་པའི་ལོ་ཤས་ནས་བཟུང་ཚོང་དང་གཞན་ཡང་གནད་དོན་འགའ་ཤས་ཀྱི་ཐོག་མི་མཐུན་པའི་ཆ་ཡོད་པ་རྣམས་སེལ་ཐབས་སུ་གྲོས་མོལ་གནང་ཆེད་རྒྱ་ནག་ཏུ་ཕེབས་ཡོད་པ་རེད། ཡུ་རོབ་སྤྱི་མཐུན་གྱི་ངོས་ནས་རྒྱ་ནག་མཉམ་འགྲོ་བ་མིའི་ཐོབ་ཐང་དང་ར་ཤའི་མཉམ་རྒྱ་ནག་གི་འབྲེལ་ལམ། ཡུ་ཀེ་རེན་དང་ར་ཤའི་བར་གྱི་དམག་འཁྲུག་དེ་བཞིན་གནམ་གཤིས་འགྱུར་ལྡོག་དང་འཕྲོད་བསྟེན་བཅས་པའི་གནད་དོན་ཐད་བཀའ་བསྡུར་གནང་འཆར་ཡོད་འདུག་ལ། དེ་ནི་ལོ་ངོ་བཞི་ཡི་རྗེས་སུ་རྒྱ་ནག་གི་སྲིད་འཛིན་དང་ཡུ་རོབ་སྤྱི་མཐུན་གྱི་དཔོན་རིགས་ཚོའི་དབར་དངོས་སུ་མཇལ་འཕྲད་ཀྱི་ཐོག་ནས་བཀའ་མོལ་གནང་པ་ཐོག་མ་དེ་ཡང་ཆགས་ཡོད་འདུག་ཡུ་རོབ་ལྷན་ཚོགས་ཀྱིས་རྒྱ་ནག་དང་མཉམ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་གཉིས་པའི་ནང་འགྲོ་བ་མིའི་ཐོབ་ཐང་གནད་དོན་ཐོག་གྲོས་མོལ་བསྐྱར་གསོ་བྱེད་ཐུབ་པར་དགའ་བསུ་དང་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོར་རྒྱ་ནག་ནང་གྲོས་མོལ་དེའི་སྐབས་སུ་རེ་བ་ཁག་ཀྱང་གསལ་སྟོན་བྱས་ཡོད་པ་བརྗོད་འདུག་གནད་དོན་དེའི་ཐད་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ཡུ་རོབ་སྤྱི་མཐུན་ཚོགས་པའི་ཕྱི་འབྲེལ་དང་བདེ་སྲུང་ལྷན་ཁང་གི་གསར་འགོད་འགན་འཛིན་ལགས་སུ་འབྲེལ་བ་ཞུས་པས། ཕྱི་ཚེས་བདུན་ཉིན་ཡུ་རོབ་སྒྲིག་འཛུགས་ཀྱི་མགྲིན་ཚབ་པ་ན་པི་ལ་མཱས་ར་ལི་ལགས་ཀྱིས་དེའི་ཡ་ལན་དུ་ཡུ་རོབ་སྤྱི་མཐུན་ཚོགས་པས་གོ་སྐབས་ཡོད་ཚད་བེད་སྤྱོད་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ལ་སེམས་ཁྲལ་ཡོད་པ་དང། ཡུ་རོབ་སྤྱི་མཐུན་ཚོགས་པའི་དབུ་ཁྲིད་རྣམ་པས། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་དུ་འགྲོ་བཞིན་པར་སེམས་ཁྲལ་བྱེད་བཞིན་ཡོད་པ་དང། ལྷག་པར་དུ་རྒྱ་ནག་ཁྱོན་ཡོངས་ཀྱི་གྲངས་ཉུང་མི་རིགས་དཔེར་ན་ཤིན་ཅང་དང་བོད་བཅས་པ། དེ་བཞིན་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་དང་གཞི་རྩའི་རང་དབང་ལ་ཚོད་འཛིན་བྱས་པ་རྣམས་ལ་སེམས་ཁུར་གནང་གི་ཡོད་པ་གསལ་སྟོན་གནང་འདུག། མ་ཟད་ཟླ་བ་དགུ་པའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་བསྒྲགས་གཏམ་སྤེལ་བ་ལྟར་ཡུ་རོབ་སྤྱི་མཐུན་ཚོགས་པས་བོད་ནང་རྒྱ་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ཉེན་ཁ་དང། བོད་མིའི་ཁྲག་རིགས་དཔེ་མཚོན་བསྡུ་རུབ་སོགས་ཀྱི་ཐད་ལ་དོ་སྣང་དང་སེམས་འཚབ་ཡོད་པ་བཅས་ཡིག་ཐོག་ནས་ལན་འདེབས་གནང་བྱུང། ཕྱི་ཚེས་བཅུ་སྟེ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡོངས་ཁྱབ་འགྲོ་བ་མིའི་ཐོབ་ཐང་ཡིག་ཆ་གསལ་བསྒྲགས་གནང་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་ཉིན་མོར་དབྱིན་ཇིའི་རྒྱལ་ས་ལོན་ཏོན་དུ་རྒྱ་མི་རིགས་དང་ཧོང་ཀོང་བ་བོད་མི་དང་ཡུ་གུར་བ་བཅས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་ཡིན་པ་རེད་འདུག་དེ་ཡང་ཕྱི་ཚེས་བཅུ་ཉིན་གྱི་ངོ་རྒོལ་གྱི་ལས་འགུལ་དེ་དབྱིན་ཇིའི་ཕྱི་དྲིལ་དང་ཡར་རྒྱས་འཛུགས་སྐྲུན་ལས་ཁུངས་མདུན་གནང་ནས། དབྱིན་ཇིའི་ཕྱི་སྲིད་དྲུང་ཆེ་གསར་པ་སྐུ་ཞབས David Cameron ཡིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་སྔོན་ཚུད་ནས་ལངས་ཕྱོགས་གཅིག་འཛིན་པའི་དགོས་འདུན་བཏོན་གནང་རྒྱུ་ཡིན་པ་རེད་འདུག་དེ་ནས་ཉིན་དེར་རྒྱ་རྒྱ་རིགས་དང་བོད་རིགས་དང་ཡུ་གུར་བ་སོགས་པའི་ལས་འགུལ་ནང་ཞུགས་མཁན་རྣམས་རྒྱལ་ས་ལོན་ཏོན་གྱི་དབུས་ཕྱོགས་ས་ཁུལ་དུ་བསྐྱོད་ནས་ངོ་རྒོལ་གྱི་ལས་འགུལ་མུ་མཐུད་སྤེལ་ནས་མི་རིགས་སོ་སོར་རྒྱ་ནག་དམར་པོའི་གཞུང་གི་འོག་སྡུག་སྦྱོང་དང་མནར་གཅོད་ཇི་ལྟར་བྱས་མྱོང་བའི་སྐོར་གཏམ་བཤད་གནང་རྒྱུ་ཡིན་པ་རེད་འདུག་དེ་བཞིན་ངོ་རྒོལ་ནང་ཞུགས་མཁན་མི་མང་རྣམས་ཀྱིས་དབྱིན་ཡུལ་ནང་ཡོད་པའི་རྒྱ་ནག་གི་གཞུང་ཚབ་ལས་ཁང་མདུན་ངོ་རྒོལ་གྱི་ལས་འགུལ་སྤེལ་སྐབས་སྐད་འབོད་དང། ལག་ལ་ཡིག་བྱང་དང་འཕྲེད་དར་སོགས་བསྣམས་ནས་ལས་འགུལ་སྤེལ་རྒྱུ་ཡིན་པའི་སྐོར། དབྱིན་ཡུལ་ནང་རྟེན་གཞི་བྱས་པའི་བོད་རང་དབང་ཚོགས་པས་ཕྱི་ཚེས་བདུན་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་གནང་བ་དེའི་ནང་བཀོད་གནང་ཡོད་པ་རེད་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་ཁག་ཅིག་གིས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བཞིན་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་དེ་ཡང་བོད་མི་མང་སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས་དང་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་དང་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་རྣམ་པ་གསུམ་གྱིས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་གི་ཉིན་གསུམ་པའི་བོད་དོན་ཞུ་གཏུག་གི་ལས་འགུལ་ནང་ཕྱི་ཚེས་བདུན་ཉིན་ཁོང་རྣམས་ཀྱིས་རྒྱ་གར་གྱི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས Shri Sushil Kumar Gupta མཆོག་དང Shri Indra Hang Subba མཆོག་དང་རྒྱ་གར་གྱི NCP སྲིད་དོན་ཚོགས་པའི་སྤྱི་ཁྱབ་དྲུང་ཆེ་སྐུ་ཞབས Shri S R Kohli དང་རྒྱ་གར་གྱི RSS ཚོགས་པའི་རྒྱལ་ཡོངས་སྤྱི་ཁྱབ་རྒྱུན་ལས་ཀྱི་ཚོགས་མི་སྐུ་ཞབས Doctor Ram Madhav དང་མཇལ་འཕྲད་གནང་ཡོད་པ་རེད་འདུག་གོང་ཞུས་བོད་མི་མང་སྤྱི་འཐུས་རྣམ་པའི་ལྷན་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱ་གར་བོད་དོན་འབྲེལ་མཐུད་ལས་ཁུངས་ཀྱི་ལས་བྱེད་ཆོས་ཉིད་ཚེ་རིང་ལགས་ལྷན་བཅར་ཞུས་ཡོད་པ་རེད་འདུག།

སྤྱི་ཁྱབ་གཞོན་པ་མ་ཐུ་རི་ཀ་པུར་ལགས་རྣམ་གཉིས་ལ་འཚམས་འདྲི་ཞུས་འདུག་དེ་ཡང་ཕྱི་ཚེས་བདུན་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པར་གཞིགས་ན། རྒྱ་གར་ཧི་མ་ཅལ་མངའ་སྡེའི་མན་ཌི་ས་གནས་འགོ་འཛིན་བསྟན་འཛིན་ཚུལ་ཁྲིམས་ལགས་ཀྱིས་ཁོང་རྣམ་གཉིས་ཀྱིས་ད་བར་མན་ཌི་ཁུལ་གྱི་བོད་མི་རྣམས་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་གྲོང་སྡེའི་སྤྱི་ཁྱབ་གཞོན་པ་མ་ཐུ་རི་ཀ་པུར་ལགས་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ནས་མན་ཌི་ཧིན་བོད་མཛའ་འབྲེལ་ཚོགས་པ་བཙུགས་པ་ནས་བཟུང་གཙོ་བཞུགས་གནང་མཁན་གྱི་མི་སྣ་ཞིག་ཡིན་པ་དང་ས་གནས་འགོ་འཛིན་ནས་ཚོགས་པའི་སྒྲོམ་གཞི་དང་ལས་འགན། ཧིན་བོད་མཛའ་འབྲེལ་ཚོགས་པའི་ད་ལྟའི་གནས་སྟངས། བོད་ནང་གི་ཛ་དྲག་གནས་སྟངས་སོགས་ངོ་སྤྲོད་གནང་འདུག་དེ་བཞིན་མ་འོངས་བོད་དོན་ཞུ་གཏུག་ལས་འགུལ་ཁག་ལ་མཉམ་ཞུགས་དང་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་ཡོད་པ་དང་ཆབས་ཅིག་རྒྱ་གར་དབུས་གཞུང་དང་ཧི་མཱ་ཅལ་མངའ་སྡེའི་གཞུང་གཉིས་ནས་བོད་མིའི་བོད་དོན་ཐོག་ཐུགས་སྣང་གནང་བར་བསྔགས་བརྗོད་དང་ཐུགས་རྗེ་ཆེ་ཡང་ཞུས་གནང་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཡུ་རོབ་ཀྱི་དཔོན་རིགས་མཐོ་གྲས་རྣམས་ལ་ཕྱོགས་གཉིས་བར་གྱི་སྲིད་དོན་གྱི་ལམ་ལུགས་མི་འདྲ་བའི་དབང་གིས་ཕན་ཚུན་དགྲ་བོ་དང་དེ་མིན། གདོང་ཐུག་བྱེད་རྒྱུ་མིན་པའི་ཉེན་བརྡ་བཏང་ཡོད་པ་རེད་འདུག་དེ་བཞིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཡུ་རོབ་ཀྱི་དཔོན་རིགས་མཐོ་གྲས་ལྷན་ཕྱོགས་གཉིས་བར་ཚོང་འབྲེལ་གྱི་གནས་བབ་ཆ་མ་སྙོམས་པའི་སྐོར་དང། ཡུཀ་རེན་ནང་གི་དམག་འཐབ་སོགས་པའི་སྐོར་གླེང་གནང་བ་དང། རྒྱ་ནག་ངོས་ནས་ཡུ་རོབ་སྤྱི་མཐུན་དེ་དཔལ་འབྱོར་དང་ཚོང་འབྲེལ་བྱ་ཡུལ་གཙོ་བོ་ཞིག་བཟོ་འདུན་ཡོད་པའི་སྐོར་དང། ཚན་རིག་དང་འཕྲུལ་རིག་དང་བཅོས་མའི་རིག་རྩལ་བཅས་པའི་ཐོག་མཉམ་ལས་གནང་རྒྱུའི་འདུན་པ་ཡོད་པའི་སྐོར་ཡང་གླེང་ཡོད་པ་རེད་འདུག་ཡུ་རོབ་སྤྱི་མཐུན་ལྷན་ཁང་གི་ཚོགས་གཙོ་ལྕམ Ursula Von der Leyen མཆོག་དང་ཡུ་རོབ་སྤྱི་མཐུན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Charles Michel དང་ཡུ་རོབ་སྤྱི་མཐུན་གྱི་ཕྱི་སྲིད་དཔོན་རིགས་མཐོ་ཤོས་སྐུ་ཞབས་ཇོ་སེབ་བྷོ་རེལ་རྣམ་པ་གསུམ་གྱིས་ཉིན་གཅིག་རིང་གི་ད་ཐེངས་ཀྱི་རྒྱ་ནག་གི་རྒྱལ་དོན་འཚམས་གཟིགས་དེར། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་རྒྱ་ནག་གི་སྲིད་བློན་ལི་ཁང་རྣམ་གཉིས་དང་མཇལ་མོལ་གནང་ཡོད་པ་རེད་འདུག་ད་ཐེངས་ཀྱི་ཡུ་རོབ་སྤྱི་མཐུན་གྱི་དཔོན་རིགས་མཐོ་གྲས་རྣམ་པ་དང་རྒྱ་ནག་གི་འགོ་ཁྲིད་རྣམ་པའི་དབར། ལོ་འདིའི་མཇལ་མོལ་དེ་མཐའ་མ་དེ་ཆགས་ཀྱི་ཡོད་པ་དང། ཕྱོགས་གཉིས་བར་ཐུན་མོང་ཐོག་སྤྱི་བསྒྲགས་གང་ཡང་སྤེལ་རྒྱུ་མེད་པ་མ་ཟད། ཡུ་རོབ་སྤྱི་མཐུན་གྱི་གྲོས་ཚོགས་འཐུས་མིའི་འོས་བསྡུ་དེ་ཡང་འཆར་ལོའི་ནང་གནང་རྒྱུ་ཡིན་སྟབས་སྒྲིག་འཛུགས་དེའི་འགོ་ཁྲིད་ནང་འགྱུར་བ་ཐེབས་རྒྱུ་ཡིན་པ་རེད་འདུག། བོད་ཀྱི་ས་གནས་སྲིད་གཞུང་གིས་རྒྱ་གར་གྱི་གནས་སྐོར་བ་ཚོ་མཐོང་མཆན་སྤྲོད་རྒྱུ་དམ་དྲག་བྱས་པའི་རྐྱེན་གྱིས་བལ་ཡུལ་ལ་ཡུལ་སྐོར་སྤྲོ་འཆམ་པའི་གྲངས་འབོར་འཕར་བའི་ཁེ་ཕན་ཆེན་པོ་ཐོབ་ཡོད་འདུག་སྤྱིར་བཏང་སྤྱི་ཟླ་བཞི་པ་ནས་འགོ་བཙུགས་ཏེ་སྤྱི་ཟླ་བཅུ་པ་བར་བོད་ཀྱི་སྟོད་གངས་རིན་པོ་ཆེ་དང་མཚོ་མ་ཕམ་གཡུ་མཚོར་རྒྱ་གར་བའི་གནས་སྐོར་ཚོར་འགྲོ་རྒྱུའི་དུས་ཚོད་ཡིན་ནའང་ལོ་འདིར་བོད་ཀྱི་ས་གནས་སྲིད་གཞུང་ནས་ཐོངས་མཆན་སྤྲོད་རྒྱུ་སོགས་ལ་དམ་དྲག་བྱས་པའི་རྐྱེན་གྱིས་གནས་སྐོར་བ་ཚོར་བོད་ལ་བསྐྱོད་རྒྱུའི་ཚབ་ཏུ་བལ་ཡུལ་ནང་གནས་མཇལ་དུ་བསྐྱོད་མཁན་གྱི་གྲངས་ཚད་ཧ་ཅང་མང་དུ་ཕྱིན་ཡོད་འདུག། དེ་ཡང་བལ་ཡུལ་གཞུང་གི་ཡུལ་སྐོར་སྤྲོ་འཆམ་ལས་ཁུངས་ཀྱིས་ཞིབ་འཇུག་བསྡོམས་རྩིས་བཏོན་པའི་ནང་གསལ་ལྟར་ན། ལོ་འདིའི་ཟླ་བ་བཅུ་གཅིག་པའི་ནང་བལ་ཡུལ་ནང་གི་ཧིན་རྡུའི་གནས་ས་ཁག་ལ་གནས་མཇལ་སྐོར་སྐྱོད་བྱེད་མཁན་གྱི་གྲངས་ཚད་འབུམ་གསུམ་མ་ཟིན་ཙམ་ཞིག་བྱུང་ཡོད་འདུག་པ། དེ་ནི་ད་བར་གྱི་ལོ་རྒྱུས་ནང་གྲངས་ཚད་མཐོ་ཤོས་ཡིན་འདུག། ཡུལ་སྐོར་སྤྲོ་འཆམ་ལས་ཁུངས་ཀྱི་མགྲིན་ཚབ་པ་མཱ་ནི་རཱ་ཇི་ལམ་ཆ་ནེ་ཡིས་རྒྱ་གར་གྱི་གནས་སྐོར་བ་ཡོང་མཁན་ཇེ་མང་དུ་འགྲོ་གི་ཡོད་པ་ནི་བཟང་ཕྱོགས་ཀྱི་རྣམ་པ་ཞིག་རེད་ལ་འདས་པའི་ལོ་ཤས་ནས་བཟུང་མུག་ཏི་ནཱཐ་གནས་ས་དེ་བཞིན་ཧ་ཅང་གི་ཡོངས་གྲགས་ཆེན་པོ་ཆགས་པ་དང་དེའི་རྐྱེན་པས་ཡུལ་སྐོར་བ་དང་གནས་སྐོར་བ་གྲངས་ཚད་ཀྱང་འཕར་ཡོད་རེད་ཅེས་འགྲེལ་བརྗོད་གནང་འདུག། བལ་ཡུལ་ནང་གི Touch Kailash Travels and Treks ཞེས་པའི་ཡུལ་སྐོར་སྤྲོ་འཆམ་ཚན་པ་ཞིག་གི་འབྲེལ་ཡོད་འགན་འཛིན་སྦ་སུ་ཨ་ཏི་ཀ་རི་ཡིས། ལོ་འདིའི་ནང་རྒྱ་གར་བའི་གནས་སྐོར་བ་སྟོད་གངས་རིན་པོ་ཆེར་གནས་མཇལ་འགྲོ་མཁན་དེབ་སྐྱེལ་བྱེད་མཁན་ལྔ་ཁྲི་ཙམ་བྱུང་ཡོད་ཀྱང། བོད་ཀྱི་ས་གནས་སྲིད་གཞུང་གི་འབྲེལ་ཡོད་ཚན་པས་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་པ་ཚོར་མཐོང་མཆན་སྤྲད་པ་ལས། རྒྱ་གར་བ་ཚོར་བཀག་འགོག་བྱས་པར་བརྟེན་ཁོང་ཚོས་བལ་ཡུལ་ནང་གི་གནས་ས་ཁག་ལ་གནས་མཇལ་བྱས་པ་སོགས་ཀྱིས་ལོ་དེའི་ནང་ཕ་ཡུལ་ནང་ཡོང་མཁན་གྱི་གྲངས་ཚད་ཧ་ཅང་མང་པོ་བྱུང་ཡོད་རེད་ཅེས་གསུངས་འདུག། རྒྱ་ནག་གིས་ཐའེ་ཝན་གྱི་མཚོ་ཁར་རྣམ་ཀུན་དང་མི་འདྲ་བར་མཚན་དགོང་དམག་དོན་གྱི་ལས་དོན་སྤེལ་བའི་སྐོར་རེས་གཟའ་ཕུར་བུ་ཉིན་ཐའེ་ཝན་གྱིས་བརྗོད་ཡོད་པ་རེད་འདུག་དེ་ཡང་ཐའེ་ཝན་གྱི་བདེ་སྲུང་ལྷན་ཁང་གིས་ཐའེ་ཝན་གྱི་མཚོ་ཁར་རྒྱ་ནག་གི་རེས་གཟའ་ཕུར་བུའི་དགོང་དྲོའི་ཆུ་ཚོད་བདུན་དང་ཕྱེད་ཀ་ཙམ་ལ་རྒྱ་ནག་གི་དམག་གི་གནམ་གྲུ SU 30 རྟགས་ཅན་དང། J10 རྟགས་ཅན་དང། J11 རྟགས་ཅན་ཙམ་མ་ཟད་རྡུལ་ཕྲན་གོ་མཚོན་ཐོགས་པའི། H6། རྟགས་ཅན་གྱི་གནམ་གྲུ་བཅས་པ་ཐའེ་ཝན་གྱི་དབུས་དང་བྱང་དང་ལྷོ་ནུབ་ངོས་སུ་འཕུར་སྐྱོད་བྱས་པའི་རྗེས་འདེད་བྱས་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག། དེ་བཞིན་གོང་ཞུས་ཀྱི་རྒྱ་ནག་གི་དམག་གི་གནམ་གྲུའི་ཁོངས་ནས་གནམ་གྲུ་གྲངས་བཅུ་གསུམ། ཐའེ་ཝན་གྱི་དབང་བའི་ས་ཐིག་དང་དེ་མིན་ཉེ་འཁྲིས་སུ་འཕུར་སྐྱོད་བྱས་པར། ཐའེ་ཝན་ངོས་ནས་དེ་དག་ཐོག་རྟོག་ཞིབ་ཀྱི་ཆེད་དམག་གི་གནམ་གྲུ་ཆེད་གཏོང་བྱས་ཡོད་པའི་སྐོར་ཐའེ་ཝན་གྱི་བདེ་སྲུང་ལྷན་ཁང་གིས་བརྗོད་ཡོད་པ་རེད་འདུག། འདས་པའི་ཟླ་བ་དེར་རྒྱ་ནག་ངོས་ནས་གོང་ཞུས་ལྟར་ཐའེ་ཝན་གྱི་མཚོ་ཁར་དམག་གི་གནམ་གྲུའི་སྐོར་གཡེང་ཐེངས་བཞི་བྱས་ཡོད་ཀྱང་དེ་དག་ཉིན་མོའི་གོང་བྱས་ཡོད་པ་ལས་མཚན་དགོང་བྱས་མེད་པ་རེད་འདུག་རྒྱ་ནག་གཞུང་གི་ངོས་ནས་གོང་ཞུས་དམག་གི་གནམ་གྲུའི་སྐོར་གཡེང་བྱེད་དགོས་དོན་ནི་ཐའེ་ཝན་གྱི་ཁ་བྲལ་བ་ཚོས་ཨ་མི་རི་ཀ་དང་ལག་འབྲེལ་མི་བྱེད་པའི་ཆེད་དང། རྒྱ་ནག་གི་སའི་བདག་དབང་སྲུང་སྐྱོབ་ཆེད་བྱས་པའི་སྐོར་བརྗོད་ཀྱི་ཡོད་པ་རེད་འདུག། ཐའེ་ཝན་ནང་སྲིད་འཛིན་འོས་བསྡུ་དེ་འཆར་ལོའི་ཟླ་བ་དང་པོའི་ཚེས་བཅུ་གསུམ་ཉིན་གནང་གཏན་འཁེལ་སྟབས་རྒྱ་ནག་གིས་ཐའེ་ཝན་དུ་དྲག་པོའི་ཐོག་འཇིགས་སྐུལ་གྱི་རྣོ་ངར་དེ་ཡང་ཆེ་རུ་གཏོང་རྒྱུ་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགའ་ལྡན་ལྔ་མཆོད་ཀྱི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་ཡོད་པའི་སྐོར་དེ་སོག་བློ་བེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ལོ་རེ་འཆར་ཅན་བོད་ཟླ་བཅུ་པ་གི་ཚེས་པ་ཉེར་ལྔ་ཉི་མ་ནི་འབྲོག་རི་བོ་དགའ་ལྡན་རྣམ་པར་རྒྱལ་བ་གི་གླིང་ཕྱག་འདེབས་མཛད་པའོ་ད།

སྟོང་པ་རྟེན་འབྱུང་རྟེན་འབྱུང་སྟོང་པ་ཟེར་ཡག་གི་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་ཡག་ད་དེ་བས་གསལ་དུ་བཏོན་ནས་ད་གསུང་མཁན་དེ་རྗེ་རིན་པོ་ཆེའི་ལེགས་བཤད་ནང་བཞིན་གྱི་ཧ་ལམ་སུ་གཅིག་ཡོད་མ་རེད་འདི་གསལ་བཤད་རེད། སྙིང་པོ་བསྡུས་ན་ཨེ་ནི་སྙིགས་མའི་དུས་སྙིགས་མའི་དུས་འདིར་མང་ཐོས་སྒྲུབ་ལ་བརྩོན། ཆོས་བརྒྱད་སྤངས་པས་དལ་འབྱོར་དོན་ཡོད་བྱེད། ཟེར་ད་འདི་རེད་ཤག། མགོན་པོ་ཁྱོད་ཀྱི་རླབས་ཆེན་མཛད་པ་ལ་བདག་ཅག་བསམ་པ་ཐག་པས་ཡི་རང་ངོ་བྱས་ནས་རྗེ་རིན་པོ་ཆེའི་ད་མཁས་གྲུབ་གཉིས་ལྡན་གྱི་ད་ཡོན་ཏན་དེ་ང་ཚོ་རྗེས་སུ་ཡི་རང་བྱེད་ཀྱི་ཡོད་པ་རྗེས་སུ་ཡི་རང་བསམ་པ་རྣམ་དག་བྱེད་ཀྱི་ཡོད་ན་རང་ཉིད་ཀྱིས་རྗེ་རིན་པོ་ཆེའི་རྣམ་ཐར་དེ་ལ་བསླབ་དགོས་རེད། ཨེ་ནི་དངོས་གནས་ད་ནི་རྗེས་སུ་ཡི་རང་བྱས་པ་རེད། ཁ་ནས་མ་རྗེས་སུ་ཡི་རང་བྱེད་ཀྱི་ཡོད་ཟེར་ལག་ལེན་ངོ་མའི་ཐོག་ལ་ཡ། མཁས་བཙུན་བཟང་གསུམ་གྱི་རྣམ་པ་ཐར་པའི་རྗེས་སུ་མ་བསླབ་ན། ཨེ་ད་ཚིག་ཙམ་རེད་མ་གཏོགས་དཔེ་བ་ཁས་མི་བསྡུར་བ། བྱས་ཙང་ཀ། རྗེས་དྲན་བྱས་རྗེས་དྲན་བྱས་ཟེར་ལབ་དུས་སོ་སོའི་སེམས་ལ་ཞུ་དག་བཏང་བྱས། སོ་སོའི་སྒོ་གསུམ་གྱི་སྤྱོད་པ་འདི་ང་ཚོས་རྗེས་དྲན་བྱེད་ཡག་གི་བླ་མ་འདི་གི་རྣམ་ཐར་དང་མཐུན་པ་ཅིག་བྱེད་ཀྱི་འདུག་གམ་མི་འདུག་སོ་སོ་ཞིབ་འཇུག་བྱས། སོ་སོར་ཞུ་དག་བཏང། ཨེ་ན་ཨ་ད་བོ་ད་མིན། རྗེས་དྲན་བྱེད་ཡག་གི་བླ་མ་འདི་གི་པའི་རྣམ་ཐར་འདི་ང་ཚོས་བྱིན་རླབས་བྱས། ཡག་པོ་བྱས་འདུག་ན་ནི་རྗེས་སུ་ཡི་རང་བྱས་བསྔོ་བ་བྱས། ཨེ་ན། བླ་མ་དེའི་རྣམ་པར་ཐར་བ་དང་མ་མཐུན་པ་ཅིག་ང་ཚོས་བྱས་འདུག་ན་བྱས་འདུག་ན་ཨེ་ནི་བཤགས་པ་བྱས་འགྱོད་པ་བྱས་ཕྱིན་ཆད་དེ་འདྲའི་མི་བྱེད་ཡ་ཅིག་སོ་སོས་བསམ་བློ་བཏང་ད་དེ་རྗེས་དྲན་ངོ་མ་དེ་རེད། དགའ་ལྡན་ལྔ་མཆོད་ནི་རྗེ་རིན་པོ་ཆེ་བློ་བཟང་གྲགས་པ་མྱ་ངན་ལས་འདས་པའི་དུས་མཆོད་ཀྱི་ཉིན་མོ་ཡིན་པ་དང། དགོངས་རྫོགས་དུས་མཆོད་ཀྱི་ཉིན་མོ་དེ་ལ་དགའ་ལྡན་ལྔ་མཆོད་ཅེས་འབོད་ཅིང། བོད་རབ་བྱུང་བདུན་པའི་ས་ཕག་ལོ་སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་དགུ་གི་ལོ་གི་སྟོན་ཁར། ཆོས་རྗེ་ཙོང་ཁ་པ་ཆེན་པོ་སྟོད་ལུང་དང་འབྲས་སྤུངས། ལྷ་ས་དང་སེ་ར་སོགས་སུ་ཕེབས་ནས་བཀའ་ཆོས་མང་དུ་གསུངས་སྟེ། དགའ་ལྡན་དུ་ཕྱིར་ཕེབས་ནས་ཐུབ་དབང་ཚུལ་ཁྲིམས་མ་གི་སྐུ་མདུན་དུ་མཆོད་འབུལ་དང་བསྔོ་སྨོན་རྒྱ་ཆེར་མཛད་རྗེས། སྐུ་བེར་དང་དབུ་ཞྭ་དག་སྲས་ཀྱི་ཐུ་བོ་དར་མ་རིན་ཆེན་ལ་གནང་ནས་རྒྱལ་ཚབ་ཏུ་བསྐོ་བཞག་མཛད་མཐར། བོད་ཟླ་བཅུ་པ་གི་ཚེས་པ་ཉེར་ལྔ་གི་ཉི་མ་འབྲོག་རི་བོ་ཆེ་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་གཟིམ་ཁང་འོད་གསལ་སྦུག་ཏུ་དགོངས་པ་ཆོས་དབྱིངས་སུ་ཐིམ་པ་གི་ཚུལ་མཛད་པ་དང། དེའི་ཕྱི་ལོ་ལྕགས་བྱི་ལོ་སྟེ་སྤྱི་ལོ་གཅིག་སྟོང་བཞི་བརྒྱ་ཉི་ཤུ་གི་ལོ་གི་བོད་ཟླ་བཅུ་པ་གི་ཚེས་པ་ཉེར་ལྔ་གི་ཉི་མ་དགའ་ལྡན་དུ་རྡོ་རྗེ་སློབ་དཔོན་བརྒྱ་ཕྲག་དུ་མས།

གཙོ་བོ་ནི་ཞོགས་པའི་སྟོན་གསུམ་སྣང་ཡང་བྱེད་པ་རེད་དྲུང་ཇ་ཟེར་གྱི་དེ་ཚུགས། དེ་ཚུགས་པའི་རྗེས་ལ་ཡང་གཞུང་ཞབས་རྣམ་པ་དང་སྐུ་བཅར་རྣམ་རྒྱལ་དང་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་པ་དང་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་ལ་སོགས་པ། ཕོ་བྲང་པོ་ཏཱ་ལའི་ད་ལྟའི་ཇོ་བོ་འཕགས་པ་ལོ་ཀེ་ཤྭ་ར་དང་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་གྱི་གཟིམ་ཆུང་ཁག་ལ་སོགས་པ་དེ་ཚོ་ལ་ཡ། མཆོད་འབུལ་བྱས་ནས་ད་གཞུང་འབྲེལ་གྱི་སྲུང་བརྩི་བྱེད་སྟངས་རིགས་གཅིག་རེད། ད་དེ་ནས་དམངས་ཁྲོད་ཀྱི་སྲུང་བརྩི་བྱེད་སྟངས་འདི་ད་མང་ཚོགས་སོ་སོ་སོའི་གཡས་གཡོན་ལ་ཡོད་པའི་ད་དགོན་པ་དང་གཙུག་ལག་ཁང་དང་དེ་འདྲ་ཡང་ནི་མཆོད་འབུལ་དང་ཕྱག་འཚལ་སྐོར་བསྐྱོད་དང་ཚོགས་བསག་སྒྲིབ་སྦྱང་ལ་སོགས་པ་དེ་འདྲ་གི་ཐོག་ནས་དུས་དྲན་སྲུང་བརྩི་བྱེད་སྟངས་ཀྱི་རིམ་པ་རིགས་གཅིག་རེད་པ་ད་དམིགས་བསལ་གྱིས་ང་ཚོ་དགའ་ལྡན་ལྔ་མཆོད་དེ་ལ་ཡང་དུས་དྲན་སྲུང་བརྩི་བྱེད་སྟངས་ཀྱི་དམངས་ཁྲོད་ལ་ཡང་ནི་དགོན་པ་ཁག་ཡིན་པ་ཡིན་ནའི་རེད་མང་ཚོགས་སོ་སོའི་ནི་ཐོག་ཁའི་རྩེ་ལ་ཡང་གླིང་མེ་ཟེར་བྱས་ནས་གླིང་གི་ཡོངས་རྫོགས་ལ་ཡང་ནི་མར་མེ། མཆོད་མེ་ཕུལ་བྱས་དུས་དྲན་སྲུང་བརྩི་བྱེད་སྟངས་ཀྱི་རྣམ་པ་རིགས་མི་འདྲ་གཅིག་ཡོད་རེད། ད་ཡང་ཁ་ལག་གི་ཐོག་ནས་དུས་དྲན་སྲུང་བརྩི་བྱེད་སྟངས་ཀྱི་རྣམ་པ་རིགས་གཅིག་བྱས་ནས་ཡོངས་གྲགས་ང་ཚོ་ད་ནམ་རྒྱུན་ཁ་ལག་ག་རེ་ཟ་གི་ཡོད་མེད་ཡོད་ན་ཡོད་ད་ལྟའི་གི་འགྲོ་སྟངས་རིགས་གཅིག་རེད་དགའ་ལྡན་ལྔ་མཆོད་ཀྱི་དགོང་དག་དེ་ནི་རྗེ་རིན་པོ་ཆེའི་དགོངས་པ་མྱ་ངན་ལས་འདས་པའི་དགོངས་རྫོགས་ཀྱི་ང་ཚོ་ད་མྱ་ངན་གྱི་དེ་རྗེས་དྲན་ཡིན་པ་ཡིན་ཙང་ཡང་ཐུག་པ་དེ་ཁ་ཟས་རེད་དམིགས་བསལ་གྱི་ཐུག་པ་ཞིག་བསྐོལ་ནས་ཐུག་པ་དེའི་མིང་ལ་ཡང་མྱང་ཐུག་བྱས་ནས་དེ་བསྐོལ་གྱི་ཡོད་རེད་བསྐོལ་ནས་འཐུང་གི་ཡོད་རེད་དེའི་ཐོག་ནས་ཡང་དུས་དྲན་སྲུང་བརྩི་བྱེད་སྟངས་ཀྱི་རྣམ་པ་རིགས་གཅིག་རེད།
རྗེ་བཙུན་ཙོང་ཁ་ཆེན་པོ་མཆོག་ནི་སྤྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་གྱི་ལོར་མདོ་སྨད་དུ་ཙོང་ཁའི་ཡུལ་དུ་སྐུ་འཁྲུངས་ཏེ། དབུས་གཙང་དུ་ཕེབས་ནས་མདོ་སྔགས་ཀྱི་གཞུང་ལ་ཐོས་བསམ་རྒྱ་ཆེར་གནང་བ་བརྒྱུད། ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་མཆོད་གསར་འཛུགས་སོགས་ཀྱིས་མཚོན་མཛད་ཆེན་བཞི་བསྐྱངས་པ་དང་མཚུངས། དགའ་ལྡན་དགོན་པ་གསར་འདེབས་དང་མདོ་སྔགས་ཀྱི་གཞུང་འགྲེལ་གསུང་རྩོམ་པོ་ཏི་བཅོ་བརྒྱད་ཀྱི་བདག་ཉིད་མཛད་པས་མཁས་པའི་གྲགས་པ་ཆེ་ཆེར་རྒྱས་ཤིང། ལྷག་པར་ཁོང་གི་ཞལ་སློབ་འཇམ་དབྱངས་ཆོས་རྗེ་དང་བྱམས་ཆེན་ཆོས་རྗེ། རྗེ་དགེ་འདུན་གྲུབ་པ་སོགས་ཀྱིས་སེ་ར་དང་འབྲས་སྤུངས་བཀྲ་ཤིས་ལྷུན་པོ་དང་བཅས་པ་གི་དགོན་སྡེ་ཁག་གསར་འདེབས་ཀྱིས། རི་བོ་དགེ་ལྡན་པ་གི་ཆོས་བརྒྱུད་ཀྱི་སྲོལ་གསར་དུ་དར་ཁྱབ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
རྒྱ་གར་གྱི་ཨུཏྟར་པྲ་དེཤ་མངའ་སྡེའི་གྲོང་གསེབ་ཆུང་ངུ། Sankisa འམ། གནས་ལྷ་བབས་ཞེས་པ་ནས་ཡིན་པ། Kailash Chandra Bauddha ལགས་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཧིན་དིའི་སྐད་ནང་གསུང་བསྒྱུར་གནང་ནས་ལོ་ངོ་བཅུ་ལྷག་རིང་ཕྱིན་ཡོད་པ་དང་ཁོང་གིས་བོད་བརྒྱུད་ནང་བསྟན་ལ་དོ་སྣང་དང་སློབ་གཉེར་མུ་མཐུད་གནང་རྒྱུའི་འཆར་གཞི་ཡོད་པའི་སྐོར་བསྟན་འཛིན་དཔའ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས་དེང་སང་རྒྱ་གར་ནང་དུ་ནང་ཆོས་ལ་དོ་སྣང་མང་དུ་འགྲོ་བཞིན་འདུག་ཅེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རྒྱ་གར་གྱི་གསུང་བསྒྱུར་བ Kailash Chandra Bodh གིས་འདི་ག་རླུང་འཕྲིན་ཁང་ལ་གསུངས་བྱུང། དེ་རིང་གནད་དོན་འདི་དང་འབྲེལ་བའི་ཐོག་ནས་ཁོང་ལ་བཅར་འདྲི་ཞུ་བ་ཡིན། Kailash ལགས་བཀྲ་ཤིས་བདེ་ལེགས་ཐོག་མར་དེ་ལ Kailash ལགས་ཀྱི་སྐོར་ལ་ཡང་ངོ་སྤྲོད་ཐུང་ཐུང་ཞིག་གནང་རོགས་གནང།
ད་ངའི་མིང Kailash Chandra Bodh ང་ཡུ་པི་སང་ཀི་ས་ལྷ་བབས་གནས་ནས་ཡིན། ནི་ང་རང་སྤྱིར་བཏང་གི་སློབ་སྦྱོང་དེ་ཚོ་བྱས་བྱས། ད་ང་རང་སྐྱེས་ས་དེ་དཔེ་ད་གྲོང་གསེབ་ཏུ་ཆགས་བསྡད་ཡོད་རེད། དཔེ་ས་ཆ་ཁུག་ཀྱོག་ད་འདི་འདྲའི་ང་སྐྱེས་རྒྱུད་མི་ཡིན། ཨ་ནི་ཆུང་དུས་སྐབས་སུ་ཕ་གི་འཛིན་གྲྭ་བཅུ་པ་བཅུ་གཉིས་ཨ་ནི College དུ་ཕྱིན་བྱས BA བྱས། འདི་རྗེས་ལ Master Master ལ་དུས་སྐབས་ལ MA ཐེངས་མ་གཉིས་དུ་བྱས་བྱས། ཨ་ནི་ད་ལྟ

ང་ཚོ་མཇལ་ཁ་ཅིག་རག་བྱས་ཨ་ནི་མཇལ་ཁ་ཙམ་མ་ཡིན་པ་ནང་ཆོས་ངོ་སྤྲོད་ཕ་གི་ཟབ་སྦྱོང་ཅིག་ཚོགས་རེད་ད་དེ་ང་ཚོ་ཚོགས་པ Youth Buddhist Society དང་ཕ་གི་ཚོགས་པ་གཞན་དག་གི་མཉམ་དུ་དེ་ཚོ་ནང་ཆོས་ངོ་སྤྲོད་བགྲོ་གླེང་འདི་ཕ་གི་ཚོགས་རེད་བ་ཚོགས་འདུ་འདྲ་ཅིག་ཚོགས་རེད། བྱས་ཙང་གི་ང་རང་ནང་པ་བྱས་ད་ནང་པ་ཡིན་པའི་ཆ་ནས་དེ་ཞེ་དྲག་ཞེ་དྲག་ནང་ཆོས་སྐོར་ད་ཧ་གོ་མ་རེད་ཡིན་པའི་ཆ་ནས་ད་ཕ་གི་ཟབ་སྦྱོང་ཅིག་འདུག་ད་ང་རྡ་རམ་འདི Dehradun ལས་ཡིན་རིན་པོ་ཆེ་ལ་དང་པོ་དེ་མཇལ་ཁ་དུ་གནང་དུས་ར་བྱེད་ཨ་ནི་རིན་པོ་ཆེ་གི་ནང་ཆོས་ངོ་སྤྲོད་དུས་གནང་རིན་པོ་ཆེ་གི་ག་རེ་གསུངས་རེད་ཟེར་ན། ཁྱེད་རང་ཚོ་ད་ལྟ་རྒྱ་གར་གི youth ལབ་ཀྱི་ཡོད་རེད་ད་དེ་རྒྱ་ཆོས་དེ་རྒྱ་གར་ནས་དར་རེད་ད་རྒྱ་གར་གི་ཁྱེད་རང་ཚོ་ད་དུང་སློབ་སྦྱོང་བྱེད་ཡ་ཡོད་ན་ད་སོ་སོ་དེ་ག་རེ་ལབ་པ་རེད youth དེ་གཞོན་སྐྱེས་དེ་སློབ་སྦྱོང་མ་བྱས་ན་ད་ཡོང་ཡ་ཁག་པོ་ཆགས་ཀྱི་རེད། ད་བྱས་ཙང་ཁྱེད་རང་ཚོས youth དེ་གང་མང་མང་སློབ་སྦྱོང་བྱས་ན་ཡག་པོ་ཡོད་ས་རེད་མང་པོ་ཕན་གྱི་རེད་བསམ་ནས། ད་འདི་སྐབས་སུ་ང interest དེ་ཡོད་རེད་བ་དེ interest བྱས་ནས་ང་རང་ལག་པ་བཀྱགས་ཡིན། ད་རིན་པོ་ཆེ་གི་ད་འདི་དུས་ཚོད་མང་པོ་འགོར་གྱི་རེད་ཁྱེད་རང་ལོ་བཅུ་བཅོ་ལྔ་བཏང་ཐུབ་ས་རེད་བས། ད་ཡིན་ད་ཡིན་ལབ་ཡིན།

སྐད་ཡིག་དང་རིག་གནས་དེ་ཚོ་སྦྱངས་ནས་ནང་དོན་རིག་པ་ལ་མཛོད། ད་དེ་ལ་ལ། ཕར་ཕྱིན། བློ་རིག་རྟགས་རིག་བསྡུས་གྲྭ་ད། ཕར་ཕྱིན། དབུ་མ། མཛོད། རྟ་དེ། འདི་དེ་ལ་ད་ལྟ་ང་ཚོ་འདུལ་བ་གཅིག་ད་ལྟ་ང་ཚོ་མི་སྐྱ་ཡིན་པའི་ཆ་ནས་འདུལ་བ་ལྟ་ཡ་མ་རེད་ད་འདི་ཚབ་ལ་ཚད་མ་དེ་ཁོ་ན་ཉིད་སློབ་དཔོན་ཞི་བ་ཞི་བ་འཚོ་གི་འདི་དཔེ་ཆ། ཨ་ནི་ད་ལོ་གི་བར་དུ་ང་ཚོ་རིས་མེད་སློབ་དཔོན་འདི་ལབ་ཀྱི་ཡོད་རེད་འདི་མཉམ་དུ། ཨ་ནི་ད་ལོ་རྗེས་མ་ང་གསང་སྔགས་འདི་འདྲའི་ལྟ་དུས་སྐབས་སུ།

དགེ་སློང་ཁ་ཤས་ཤིག་ཡོད་རེད་ང་ལས་ཅོ་ཅོ་རྒན་པ་ཡང་འདི་སྐབས་སུ་གྲྭ་པ་རེད་ཁོ་དམ་བཅའ་ས་རེད་དང་པོ་ལོ་བདུན་ཟིན་དུས་ནས་གྲྭ་པ་བསྡད་ཀྱི་ཡིན་ད་འདི་རྗེས་ལ། སོ་སོ་སོ་སོ་ག་རེ་ལབ་དགོས་རེད་ད་མི་སྐད་དུ། ད་ཕ་གི་དགོན་པར་ཞུགས་ནས་འདི་ལབ་ཀྱི་ཡོད་རེད་པ། འདི་དེ་བྱས་ནས་ཡང་དག་རང་འདི་བྱས་ཡ་ཡིན་འདི་མ་ཡིན་པ་ང་ཚོ་ཚོགས་པ་ཡོད་འདི་སྐབས་སུ་མི་མང་པོ་སླེབས་བསྡད་ཡོད་རེད། ད་སློབ་སྦྱོང་གི་ཐོག་ནས་ནང་པ་ཡིན་པའི་ཆ་ནས་ད་ཆོས་འདི་ག་འདྲས་རེད་འདི་ཞེ་དྲག་ཞེ་དྲག་ཧ་གོ་མི་འདུག

ད་བྱས་ནས་ད་ང་དགེ་བཤེས་དང་རིན་པོ་ཆེ་དེ་གདན་འདྲེན་ཕར་དྷ་རམ་ནས་དེ་དྷ་རམ་ས་ལ་དང་ཝ་ར་ཎ་སི་ནས་སོ་སོ་ལུང་པ་ཨ་ནས་དེ་མ་ར་ཤི་ཐང་ར་ཇ་སི་ཐང་ལ་ཨ་ནི་ནང་ཆོས་ངོ་སྤྲོད་བྱེད་ཡ་བྱས་དེ་དུས་དེ་ནས་ཆོས་དེའི་སྐབས་སུ་ད་བྱས་ནས་མི་ར་གྲོས་གི་ད་ཨོ་ཁོ་ག་རེ་བྱེད་ཀྱི་ཡོད་ན་ག་ནས་ག་ནས་སླེབས་ཡོད་ན

ཁོང་ལ་དེ་དུ་ཡོང་གི་མ་རེད། རྩ་བ་ནས་ཡོང་གི་མ་རེད། ག་རེ་བྱས་ནས་ཡོང་གི་མ་རེད་ཁྱེད་རང། Professor Samdhong Rinpoche གསུང་གསུང་ས་ནི་ཁྱེད་ལ་དེ་བྱེད་གི་རེད། ད་ང་ཡོང་གི་མ་རེད་སྤྱིར་བཏང་གི་ང་དགེ་བཤེས་དང་རིན་པོ་ཆེ་དང་དེ་ནས་མང་པོ་ང་སྐད་སྒྱུར་བྱས་བསྡད་ཀྱི་ཡོད་ཡིན་ན་རྒྱལ་བ་རིན་པོ་ཆེ་ག་པར་ག་པར་ད་རྦད་ང་དེ་ནས་ཡོང་གི་མ་རེད། མ་རེད་ང་ཡོང་གི་རེད་ཁྱེད་རང། འགྲོ་དགོས་རེད། ད་དེ་དང་པོ་དང་པོ་གསུང་ཆོས་དེ་ག་རེ་རེད་ཟེར་ན། ལྡི་ལི་ལ་ར་སི་ཡན་གསུང་ཆོས་རེད་ར་སི་ཡ་གི་ཚོགས་པར་སྤྱོད་འཇུག། སྤྱོད་འཇུག་གསུང་ཆོས་དེ་དང་པོ་བྱས་ད་ཁྱེད་རང་འགྲོ་དགོས་རེད། ད་རྦད་དེ་སེམས་ཁྲལ་བྱས་ནས་ད་ག་རེ་བྱེད་དགོས་ན་མེད་ན་ཨ་ནོར་ན་ད་དཔེ་བསགས་ཀྱི་རེད་འདི་སྐབས་སུ་ང་ཕར་ཕྱིན་ལོ་རིམ་གསུམ་པ་ན་གཉིས་པ་གསུམ་པ་ཟིན་ས་རེད། ཨ་ནི་ག་རེ་བྱེད་དགོས་ན་ད་ནང་མི་ལ་ཕ་གི་ཅོ་ཅོ་ལ་ཕོན་བཏང་བྱས་ནས་ངོ་ཤེས་པ་འདི་ནས་ཕོན་བཏང་དགེ་རྒན་ལ་ཕོན་བཏང།

ལྡི་ལི་གསུང་ཆོས་སྐབས་སུ་ད་འདི་འདྲའི་ཐག་ཉེ་པོ་ནས་ངོ་སྤྲོད་བྱེད་ཡག་དང་འདི་འདྲའི་བྱུང་མ་སོང་དེ་ནས་ནག་པུར་ལ་ཕེབས་དུས་སྐབས་སུ་སྐུ་ངོ་འཆི་མེད་ལགས་ཀྱིས་ཨ་ནི་ཁོ་རང་ཀེ་ལ་ཤི་ཡིན། ཨ་ནི་ད་ལྟ་འདི་ཧིན་དི་གསུང་སྒྱུར་བྱེད་ཡག་རེད་ཟ་ཟེར་ནས་གསུངས་རེད་ད་རྒྱལ་བ་རིན་པོ་ཆེ་གིས་ངའི་ལག་པ་འདུག་ཟིན་བྱས། དཔེ་ཡག་པོ་རེད་དཔེ་ཡག་པོ་རེད་ཨ་ནི་དཔེ་ཆ་ག་པར་ག་པར་བལྟས་ཡིན་པ་ག་རེ་ལོ་ག་ཚོད་བལྟས་ཡིན་ཨ་ནི་འདི་སྐབས་སུ་ངའི་ལ་ཡིན་ད་ལྟ་བར་དུ་ལོ་ངོ་བརྒྱད་དགུ་ཙམ་ཞིག་ཕྱིན་པ་རེད།

ང་ཚོ་དྷ་རམ་ས་ལ་ལ་དང་པོ་ལོ་ཉིས་སྟོང་བཅུ་གཉིས་ལ་རྒྱ་གར་གྱི་ནང་ཆོས་ངོ་སྤྲོད་དུ་འགོ་བཙུགས་རེད། ད་དེ་ནས་མི་ལྔ་བརྒྱ་དྲུག་བརྒྱ་ཙམ་སླེབས་དེའི་རྗེས་ལ་ལོ་ཡང་བསྐྱར་དེ་བྱས་ཆིག་སྟོང་ལྷག་ཙམ་སླེབས་རེད། ད་དྷ་རམ་ས་ལ་ལ་མི་མང་པོ་འཁྲིད་ཡག་དེ་ཁག་པོ་ཆགས་ཀྱི་འདུག་སྡོད་ས་གི་ཡིན་པའི་ཆ་ནས་གནམ་གཤིས་ཀྱི་ཡིན་པའི་ཆ་ནས་ཁག་པོ་ཆགས་ཀྱི་འདུག་འདི་ནས་ང་ཚོ་ལོ་ཉིས་སྟོང་བཅོ་ལྔ་ནང་ལ་ང་རང་གི་སྐྱེས་ས་ལྷ་བབས་གནས་སང་ཀི་ས་ལ་འདུག་རྒྱལ་བ་རིན་པོ་ཆེ་གདན་འདྲེན་ཞུས་དུས་སྐབས་སུ་ཕ་གིའི་མི་ཁྲི་དྲུག་དྲུག་བདུན་བདུན་འདུ་འཛོམས་རེད།

འདི་འདྲའི་མེད་འགྲོ་བསམ་གྱི་འདུག་ལགས། ལགས་འོང་ལགས་ཀེ་ལ་ཤི་ལགས་དེ་རིང་འདིར་དུས་ཚོད་རྐྱེན་པས་འདིར་མཚམས་བཞག་ཡག་ཡིན་ཨ་ནི་དེ་རིང་དུས་ཚོད་གནང་བ་འདི་ལ་ཐུགས་རྗེ་གནང་རྣམ་པ་ཚོ་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ། ཡང་གནས་འདྲི་ལས་ཚན་གཞན་ཞིག་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་བོད་མི་མང་སྤྱི་འཐུས་ཀྱིས་བོད་དོན་ཞུ་སྐུལ་གྱི་ལས་འགུལ་དང་འབྲེལ་བའི་སྐོར་དབྱངས་སྒྲོན་ལགས་ཀྱིས་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་རྣམ་གཉིས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པ་ཞིག་གསན་རོགས་གནང། ཐོག་མར་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ལ་འཚམས་འདྲི་ཞུ་བ་ཡིན་བཀྲིས་བདེ་ལེགས། ལགས་འོང་བཀྲིས་བདེ་ལེགས། ད་ལྟ་ཟླ་བརྒྱད་པའི་འགྲོ་བཞིན་ཡོད་པའི་བོད་མི་མང་སྤྱི་འཐུས་ཚོ། ཚོགས་ཆུང་ཁག་བཅུ་གཅིག་ལ་ཆ་བགོས་གནང་ནས་རྒྱ་གར་རྒྱལ་ཡོངས་ནང་ལ་བོད་དོན་ཞུ་གཏུག་གི་ལས་འགུལ་ཞིག་སྤེལ་གནང་གི་འདུག་བྱས་ཙང་ལས་འགུལ་འདི་སྤེལ་གནང་དགོས་ཡག་གི་དགོས་པའི་རྒྱུ་མཚན་གཙོ་བོ་རེ་དེ་ག་རེ་ཆགས་ཡོད་ན། ད་ལྟ་ད་རྒྱ་གར་དེ་ང་ཚོ་བཙན་བྱོལ་སྒྲིག་འཛུགས་གནས་ས་ཅིག་ད་ག་ནང་བཞིན་གྱི་ང་ཚོ་བོད་དང་ཁྱིམ་མཚེས་ཀྱི་རྒྱལ་ཁབ་ཆགས་བསྡད་རེད་ཨ་ཕྱི་ནང་ཀུང་སི་ཤུགས་ནུས་ཆེན་པོ་གི་རྒྱལ་ཁབ་དེ་ཆགས་བསྡད་དུས་རྒྱ་གར་དེ་ང་ཚོ་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་ཤུགས་ཆེ་ཡོང་ཐུབ་དགོས་དེ་གལ་ཆེན་པོ་ཞེ་པོ་ཅིག་མཐོང་གི་ཡོད་རེད་ད་ག་ནང་བཞིན་གྱི་ད་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་བོད་དོན་གྱི་ཐོག་ལ་ཕན་ཚུན་བཀའ་མོལ་ཞུ་ཡོང་དུས་རྒྱ་གར་གྱི་ཐོག་ནས་ཡང་ང་ཚོ་ཀྱི་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གནས་ཚད་དེ་ཁོ་རང་བཞིན་གྱི་དྲི་བ་སླེབས་བསྡད་ཡག་གི་གནས་སྟངས་དེ་འདྲ་ཆགས་བསྡད་ཀྱི་འདུག་དེ་ཡིན་དུས་རྒྱ་གར་དེ་ད་ང་ཚོ། བོད་དང་ཧ་ཅང་གི་ཅིག་ཆོས་དང་གྱི་རིག་གཞུང་རེད་དེ་ག་ནང་བཞིན་གྱི་ས་འབྲེལ་རེད་ད་དེ་གནས་སྟངས་གང་ཅིའི་ཐོག་ནས་ཅིག་གལ་ཆེན་པོ་ཞེ་པོ་ཞིག་ཆགས་བསྡད་དུས་ད་ང་ཚོ་རྒྱ་གར་གྱི་ངོས་ནས་བོད་དོན་གྱི་ཐོག་ལ་འགན་ཁུར་འདྲ་བོ་ཤུགས་ཆེན་པོ་ཅིག་སླེབས་ཐུབ་པ་ཡིན་ན་ང་རང་ཚོ་བོད་ཀྱི་ད་ཅིག་ཆབ་སྲིད་གཅིག་པུ་མ་ཡིན་པར་བོད་ཀྱི་རིག་གཞུང་དང་ཁོར་ཡུག་དང་ད་གནས་སྟངས་མང་པོའི་ཐོག་ལ་ང་ཚོ་ཅིག་རང་བཞིན་གྱི་ཐུགས་ཕན་གསོས་བསྡད་ཀྱི་གནས་སྟངས་ཆགས་བསྡད་ཀྱི་འདུག་དེ་ནས་ལྷག་པར་དུ་ད་ལྟ་ད་ང་ཚོ་ཕྱི་ལོ་གཅིག་སྟོང་དང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བོད་ལ་དུས་འགྱུར་བྱུང་ནས་ང་ཚོ་བཙན་བྱོལ་ལ་ཕེབས་དགོས་ཡག་གི་གནས་སྟངས་དེ་འདྲས་བྱུང་བ་རེད་གནས་སྐབས་དེ་དུས་ཀྱི་ད་ང་ཚོ་རྒྱལ་བ་རིན་པོ་ཆེ་གི་ཐུགས་ཉེ་ས་གི་ད་གྲོགས་པོ་རེད་ང་ཚོ་བོད་དོན་རྒྱབ་སྐྱོར་བྱེད་མཁན་གི་ད་མི་རབས་འདྲ་མ་ཚོ་ན་རྒན་པ་དེ་ཚོ་མ་ཅི་ཅི་མང་བ་ཅིག་རྫོགས་འགྲོ་ཡག་གི་གནས་སྟངས་དེ་འདྲས་ཆགས་དེ་གི་དེ་ད་ད་དེ་མི་རབས་གསར་པ་མང་པོ་ཅིག་ཡར་སླེབས་ཡོང་དུས་ཁོང་དེ་ཚོ་ནང་ལོགས་ལ་ད་དམིགས་དམིགས་གི་ལོ་རྒྱུས་གི་གནས་བབ་དེ་ཅི། ཇི་མ་ཇི་བཞིན་ཁོང་ཚང་མ་ལ་ཐུགས་རྒྱུས་ཡོད་མེད་དང་ཁོང་དོ་སྣང་བྱེད་ཀྱི་ཡོད་མེད་དེ་འདྲས་ཀྱི་གནད་དོན་མང་པོ་ཡོང་སྡད་དེ་ད་ང་ཚོ་སྔོན་མ་ནས་འབྲེལ་བ་དེ་འདྲས་བྱུང་བ་རེད་ཨ་ནི་བོད་ལ་དཀའ་ངལ་དེ་འདྲས་བྱུང་བ་རེད་རྒྱ་གར་ངོས་ནས་སྐབས་དེ་དུས་ཀྱི་ཅིག་གནད་ཡོད་མི་སྣ་དེ་ཚོ་གི་རྒྱབ་སྐྱོར་འདི་འདྲས་གནང་ཡོད་རེད་ཟེར་དང་ད་ལྟ་མུ་མཐུད་ནས་གནང་དགོས་པོ་འདུག་ཟེར་ཡ་གི་ཁོ་རང་ཚོ་ལ་ཕར་ཅིག་ང་ཚོ་གྱི་ར་སྤྲོད་ལ་བཞེས་ནས་ཀྱི་ཏི་ཙི་དེ་འདྲས་བྱས་བ་ཡིན་ན་ད་རུང་ཏི་ཙི་བོད་དོན་ཐོག་ལ་ཤུགས་ཆེ་ཀྱི་རྒྱབ་སྐྱོར་ཡོང་གི་མེད་ན་བསམ་ནས་དེ་ཡང་ང་ཚོ་ད་རྒྱ་གར་དེ་ཅིག་ལུང་པ་རྒྱ་ཆེན་པོ་རེད་མི་འབོར་མང་པོ་རེད།

མངའ་སྡེ་འདྲ་བོ་དེ་འདྲའི་མང་པོ་ཆགས་བསྡད་ཡོད་རེད་དེ་ནི་ང་ཚོ་ཚང་མ་ལ་ད་བསྙབ་ཐུག་ཡག་གི་འབད་བརྩོན་བྱེད་འོ། ལགས་ལགས་སོ་ད་མངའ་སྡེ་དེ་ཚོའི་ནང་ལ་ཕེབས་པའི་སྐབས་ལ་ད་སྤྱིར་གྲོས་ཚོགས་འཐུས་མི་རེད་ཨ་ནི་གཅིག་ས་གནས་དཔོན་རིགས་རེད་དེ་བཞིན་མང་ཚོགས་རེད་དེ་ཚོ་དང་མཇལ་འཕྲད་གནང་དགོས་ན། རེད་ད་ལྟ་ང་ཚོ་མཇལ་འཕྲད་གནང་ཡ་ལྟེ་བ་དེ་མངའ་སྡེ་གི་གྲོས་ཚོགས་འཐུས་མི་ཡོད་རེད་མངའ་སྡེ་གི་འཛིན་སྐྱོང་ཡོད་རེད་དེ་ཨ་ནི་མངའ་སྡེ་སོ་སོ་སོ་སོ་ནང་ལོགས་ལ་ང་ཚོ་བོད་དོན་གི་རྒྱབ་སྐྱོར་བྱེད་མཁན་གྱི་འོང་ཚོགས་པ་དེ་འདྲ་ཡོད་རེད་ཨ་ནི་དེ་ག་ནང་བཞིན་སློབ་གྲྭ། མཐོ་སློབ་ཁག་རེད་རྒྱི་རིང་མི་མང་དེ་འདྲའི་ཐུག་ཡ་དང། དེ་ནང་བཞིན་ད་རྒྱ་གར་གྱི་གྲོས་ཚོགས་གོང་འོག་གཉིས་ཡོད་རེད་བ། དེ་མངའ་སྡེ་སོ་སོ་སོ་སོ་ནང་ད་གྲོས་ཚོགས་ཚོགས་དུས་མ་གཏོགས་རྒྱ་གར་གྱི་ད་ལྡི་ལི་ལ་ཚོགས་ཕེབས་ཡོད་མ་མངའ་སྡེ་སོ་སོ་སོ་སོ་ལ་ཡོད་བསྡད་ག་རེད་བ། ཡང་ད་ཁོང་དེ་ཚོ་ཐུག་ཡ་དང་ད་གསར་འགྱུར་སྡེ་ཚན་དེ་ཚོ་མཇལ་ཡ་དང་དེ་འདྲ་བྱས་ན་ང་ཚོ་སྡེ་ཚན་ཐུག་ས་འདྲ་བ་དེ་མི་སེ་ད་སྡེ་ཚན་མ་འདྲ་བ་མང་པོ་ཅིག་ལ

སྔགས་འདི་ཡོངས་རྫོགས་བརྙས་པར་བྱེད་ཅེས་ནས་ཨེ་ནི་གལ་སྲིད་དེ་ལ་ཡང་ད་བཟློག་ཏུ་མེད་པའི་དཀའ་ངལ་འཕྲད་ན་མིན་ཞིང་དགོངས་པ་ཞུ་བའི་ཆོག་པ་ཡོད་མ་རེད་ད་བཟློག་ཏུ་མེད་པའི་དཀའ་ངལ་བྱུང་བ་ཡིན་པས་ན་ཨེ་ནི་ཚོགས་ཆུང་སོ་སོ་སོ་ནང་ཁུལ་ནས་དགོངས་བཞེས་ཀྱི་ཐོག་ནས་ཨེ་ནི་འདུག་ཞེས་བཅས་གནང་དགོས་ཀྱི་ཡོད་རེད་ལས་འཆར་འདི་ཉིས་སྟོང་ཉི་ཤུ་རྩ་བཞི་ཀྱི་ཕྱི་ཟླ་གཉིས་པ་བར་དུ་མཇུག་བསྒྲིལ་དགོས་ཀྱི་ཡོད་རེད་ད་ང་ཚོའི་ལས་འཆར་གཙོ་བོ་འདི་ཡིན་དུས་གཙོ་བོ་འདི།

ཐོག་མར་ཆགས་གི་ཡོད་ན་ཡང་ག་འདྲས་ཡིན་ན། མངའ་སྡེ་ཞུ་གཏུག་གི་ལས་འགུལ་དེ་དེ་རིང་ཐོག་མར་དེ་ཆགས་ཀྱི་ཡོད་རེད། དེ་ཡང་ད་སྐབས་བཅུ་བདུན་པའི་ནང་ལོགས་ལ་ང་ཚོས་གི་ད་ལས་འཆར་སྤེལ་བའི་རྗེས་མིན་ཞིང་ནམ་རྒྱུན་ང་ཚོས་གི་ས་ཁུལ་ཕྱོགས་བསྐྱོད་གི་ལས་དོན་བྱེད་ཀྱི་ཡོད་རེད་པ། དེ་ས་ཁུལ་ཕྱོགས་བསྐྱོད་གི་ལས་དོན་དེ་བོད་པ་གར་ཡོད་ས་ལ་ཡང་ཨ་ནི་ཅིག་མངའ་སྡེ་ག་པ་ལ་ཡོད་པ་ཡིན་ནའི་དེ་ལ་ཡང་ང་ཚོས་བསྙབ་ཐུབ་པ་ཙམ་མིན་ཞིང་མངའ་སྡེ་བོད་པ་མེད་ས་དེ་གར་ང་ཚོས་བསྙབ་ཐུབ་ཀྱི་ཡོད་མ་རེད་དེ་ཡིན་དུས་དེ་རིང་འདི་ངས་བཤད་ཚུལ་བྱས་པ་ཡིན་ན་རེད་པ་ཨང་སྐབས་བཅུ་བདུན་པ་ལ་དེ་མངའ་སྡེ་ཞུ་གཏུག་གི་ལས་འགུལ་དེ་ལ་ཡང་ཡིག་ཆ་འགས་རྒྱ་གར་གྱི་རྒྱལ་ཡོངས་ནང་ལོགས་མི་འབོར་མང་ཤོས་ཀྱི་ད་སྐད་ག་རེ་ག་རེ་ཆགས་ཀྱི་འདུག་དེ་སྐད་ཚང་མའི་ནང་ལ་ཡང་ང་ཚོའི་ཞུ་གཏུག་གི་འབོད་ཚིག་དང་ཡིག་ཆ་ཚང་མ་ལོག་སྐད་བསྒྱུར་ཡོད་རེད།

ཨ་ལོ་ལགས་ང་ཚོ་བོད་ཀྱི་ད་བྱུང་རིམ་འདྲ་བོ་དང་ཨ་ནི་རྒྱ་གར་དང་བོད་བར་དུ་གི་འབྲེལ་བ་དང་ཨ་ནི་ད་ལྟའི་ཆ་ལ་བོད་ནང་གི་ད་གི་དངོས་ཡོད་ཀྱི་དཀའ་ངལ་ག་རེ་འགྲོ་གི་ཡོད་མེད་ད་མ་འོངས་པར་ང་ཚོ་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་ག་རེ་ག་རེ་གནང་དགོས་ཀྱི་ཡོད་མེད་དེའི་ཐོག་ལ་ད་དོན་ཚན་གནང་དགོས་ཀྱི་འདུག་ཟེར་ནས་ང་ཚོ་ཕལ་ཆེར་དོན་ཚན་བཅུ་ཡར་མར་གྱི་ཡོད་རེད་དེ་ཚོ་དེ་ང་ཚོ་ད་ཁོང་རྣམ་པ་ལ་ཕེབས་སྙན་ཞུ་རོགས་དངུལ་ཕུལ་གྱི་ཡོད་རེད། ལགས་ལགས་སོ་དེ་ནས་སྐུ་ཞབས་སྒྲོམ་ཚེ་ལགས་གིས་དྲི་བ་ཞུ་ཡས་ལ། ད་ད་ལྟ་སྤྱི་འཐུས་ཚོགས་ཆུང་བཅུ་གཅིག་ལ་ཆ་བགོས་གནང་དུས་དེ་ག་འདྲས་ཆ་བགོས་གནང་གི་ཡོད་ན།

ང་ཚོ་ལས་ཅིག་ན་ག་ལན་དང་མི་ཛོ་རམ་དང་དེ་གའི་ནང་བཞིན་གྱི་སྤྱི་བཏང་བྱེད་འོར་བ་ཅིག་བྱིན་གྱིས་བྱིན་གྱིས་ཟིན་ནས་ཅི་ཡས་དེ་འདྲའི་ཡུལ་དུས་ས་གནས་དེའི་སྐྱིད་སྙིང་ཅན་མ་ཤེས་པའི་ཡུལ་དབང་གིས་ཐབས་བདེ་པོ་བྱེད་རོ། ད་ང་ཚོའི་དེ་བཤད་པའི་སྐབས་དེ་ལ་ཡ་བོད་དེ་ལ་ཡ་ནི་གང་ཆེ་ང་ཚོའི་གི་འཐབ་རྩོད་དེ་ལ་ཡ་ནི་རྒྱབ་སྐྱོར་བྱེད་ཡས་དེ་རྒྱ་གར་ལ་གནད་འགག་ག་ཚོད་ཡིན་པ་རེད་བ་བོད་གི་ཨ་ནི་ཅིག་ཆུ་ནས་གཙོས་པའི་གི་ཨ་ནི་བོད་གི་ད་ཆགས་བབ་གི་ཐོག་ནས་ཨ་བོད་གི་གནད་འགག་ག་རེ་ཡིན་པ་དེ་ཁོ་རང་ཚོ་ལ་གསལ་བཀྲོལ་བྱས་བྱས

ད་མཐོ་ཤོས་ཚང་མ་ང་ཚོས་ཐུག་ཐུབ་ཡ་དང་ནི་ཁོ་རང་ཚོ་གི་བོད་དོན་གི་ཐོག་ལ་དོ་སྣང་ཤུགས་ཆེན་པོ་གནང་གི་འདུག་ནི་ད་ནང་བཞིན་གི་ད་ང་རང་ཚོ་བོད་དེ་གི་ལོ་རྒྱུས་གི་གནས་བབ་ཐོག་ནས་རང་བཙན་རེད་ཟེར་ནི་ཁོ་རང་ཚོ་དེ་འདྲ་ཚོ་གསུང་ཡ་ནི་ང་རང་ཚོ་ངོས་ནས་གི་བོད་གི་ད་འདི་གི་བོད་ནང་གི་གནས་སྟངས་ཡིན་ན་ཁོ་ཚོ་དེ་ཚོ་ལ་གདུང་སེམས་མཉམ་བསྐྱེད་ཡོད་ཟེར་དེ་ཡིན་དུས་དེ་ཚོ་ཐོག་ལ་ང་ཚོ་ཁོ་ཚོ་གི་གི། ཐུགས་སྣང་ཆེན་པོ་གནང་སྟེ། གནས་སྟངས་ཆགས་ཀྱི་འདུག་ད་དེ་ཡིན་དུས་ད་མུ་མཐུད་ནས་ང་ཚོས་ཞུ་སྐུལ་བྱེད་དགོས་ཡ་དང་མུ་མཐུད་ནས་ང་ཚོ་འབྲེལ་བ་བཞག་ཐུབ་ཡ་གི་ཐབས་ཤེས་འདྲ་བོ་དེ་འདྲས་བྱས་ད་ག་འདྲ་ང་ཚོ་བོད་དོན་གྱི་ཐོག་ལ་ཅིག་བློ་ཉེ་རུ་གཏོང་ཡ་དང་ཅིག་ཤུགས་ཆེ་རུ་གཏོང་ཐུབ་ཡ་གི་ད་ཐབས་ལམ་ག་འདྲས་འདུག་དེ་ཚོ་ཐོག་ལ་ང་ཚོ་དམིགས་ཚད་ཟིན་པ་ནང་བཞིན་གྱི་ཅིག་ཆ་ཚང་མ་ཅིག་ཐོག་ད་རིམ་པས་ཡོང་ཡ་གི་ང་ཚོ་རེ་བ་བྱེད་ཆོག་རུང་དེ་ཡིན་ན་ད་ལྟ་གི་ཆ་ལ་ཁོ་དངོས་ཡོད་ཀྱི་ཁོ་རང་ཚོ་ཐུག་ཡ་དང་དེ་འོང་ཁོ་རང་ང་ཚོ་ཕར་ཞུ་ཡ་དེ་ཚོ་ཁོ་ཚོ་གསན་བཞེས་གནང་ཡ་ནི་ཁོ་རང་ཚོ་ངོས་ནས་ང་ཚོ་ལ་ཚུར་གཅིག་ཆེ་མཐོང་གནང་ཡ་དང་དེ་ཚོ་ཐད་ཡག་ཐག་ཆོད་ཡོང་གི་འདུག་ད། ལགས་ལགས་སོ་གོང་དེ་རིང་ང་ཚོའི་ལེ་ཚན་འདིའི་ནང་ལ་མཉམ་ཞུགས་གནང་པ་དེ་ངའི་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། འོ་ལགས་སོ་ཐུགས་རྗེ་ཆེ། དེ་དང་ཆབས་ཅིག་ད་ཨ་ནི་གསན་མཁན་རྣམ་པ་ཚོ་ལ་ཞུ་ཡ་གཅིག་ལ་དེང་སྐབས་ད་རྒྱ་གར་རྒྱལ་ས།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། དེ་རིང་གི་ང་ཚོའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང། ཨ་མི་རི་ཀའི་ཞིང་ས་ལས་མཁན་རྣམས་ཀྱི་ཐོབ་ཐང་དོན་དུ་གཉེར་མཁན་དབུ་ཁྲིད Cesar Chavez མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད།

སྐུ་ཚེ་ཆ་ཚང་ཨ་མི་རི་ཀའི་ཞིང་སར་ལས་མཁན་རྣམས་ཀྱི་གླ་ཕོགས་དང། ཁོང་ཚོའི་ལས་སའི་མཐུན་རྐྱེན་ཁག་ཡར་རྒྱས་གཏོང་རྒྱུའི་ཐོག་དུས་ཚོད་བཏང་གནང་ཡོད་པ་རེད་འདུག་ཁོང་རང་ཉིད་སྐུ་ཚེ་སྟོད་ནང་ལྷོ་ཀེ་ལི་ཧྥོ་ནི་ཡའི་མངའ་ཁུལ་ནང་ཞིང་སར་ལས་གནང་མཁན་ཞིག་ཡིན་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་ཁོང་གིས་ངལ་རྩོལ་བའི་འགོ་ཁྲིད་ལྕམ Dolores Huerta ལྷན། United Farm Workers Union། ཞེས་ཞིང་ས་ཁག་གི་ནང་ངལ་རྩོལ་བའི་ཚོགས་པ་དེ་འགོ་འཛུགས་གནང་ཡོད་པ་རེད་འདུག་གོང་ཞུས་ཁོང་གིས་འཛུགས་གནང་བའི་ངལ་རྩོལ་བའི་ཚོགས་པ་དེར་བློ་ཡུལ་ལས་འདས་པའི་ལམ་ལྷོང་བྱུང་གནང་བའི་རྐྱེན་གྱིས་ཨ་མི་རི་ཀའི་རྒྱ་ཆེའི་མང་ཚོགས་ཀྱི་ངལ་རྩོལ་བའི་ལས་འགུལ་བའི་ངོས་ནས་རྒྱབ་སྐྱོར་ཐོབ་གནང་བ་དེས། ཀལ་ལི་ཧྥོ་ནི་ཡའི་མངའ་སྡེའི་རྒྱ་ནས་བརྒལ་ནས་ཨ་མི་རི་ཁའི་མངའ་སྡེ་གཞན་ཁག་ནང་ཞིང་སར་ལས་མཁན Hispanic མི་རིགས་རྣམས་ཚོགས་པའི་ཚོགས་མིའི་ཁོངས་སུ་ཞུགས་རྒྱུར་ཕན་ཐོགས་བྱུང་གནང་ཡོད་པ་རེད་འདུག་ཁོང་གིས་འཚེ་མེད་ཞི་བ་གཙོ་བཟུང་ཐོག་སྤྱི་ཚོགས་ནང་ལས་འགུལ་ཤུགས་ཆེ་སྤེལ་ཕྱོགས་དེས་ཨ་མི་རི་ཀའི་རྒྱལ་ཡོངས་མི་མང་ནང་ཞིང་སར་ལས་མཁན་རྣམས་ཀྱི་ལས་འགུལ་དེར་རྒྱབ་སྐྱོར་ཐོབ་རྒྱུར་ཕན་ཐོགས་བྱུང་གནང་ཡོད་པ་རེད་འདུག། ཁོང་ནི་ཨ་མེ་རི་ཁའི་ནང Latino ཞེས་ལྷོ་ཨ་མེ་རི་ཁའི་མངའ་ཁུལ་ནས་ཡིན་པའི་སྤྱི་ཚོགས་ནང་ཡུན་རིང་ནས་དམངས་ཁྲོད་དུ་དཔའ་བོ་ཞིག་ལ་ངོས་བཟུང་བ་དང། ཁོང་ཨ་མེ་རི་ཁའི་ནང་གི་ངལ་རྩོལ་ཚོགས་པ་འཛུགས་མཁན་དང་སྤྱི་དམངས་རང་དབང་ལས་འགུལ་གྱི་འགོ་ཁྲིད་དང Hispanic མི་རིགས་ཀྱི་ནུས་སྟོབས་གོང་འཕེལ་གཏོང་མཁན་ཚོགས་སྡེ་ཁག་གི་མཚན་སྙན་ཆེ་བའི་གང་ཟག་ཞིག་ལ་ངོས་འཛིན་གནང་ཡོད་པ་རེད་འདུག། ཨ་མེ་རི་ཁའི་ནང་གི་འབྲིང་རིམ་སློབ་གྲྭ་ཁག་དང་གླིང་ག་དང་འགྲུལ་ལམ་ཁག་མང་པོར་ཁོང་གི་མཚན་ཐོགས་ཡོད་པར་མ་ཟད་ཁོང་འཁྲུངས་ཚེས་ཏེ་ཕྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་ཉིན་དེ་ཨ་མེ་རི་ཁའི་ཀལ་ལི་ཧྥོ་ནི་ཡ་དང་ཏེག་སཱས་མངའ་སྡེ་སོགས་པའི་ནང་དབུས་གཞུང་ཕྱོགས་ཀྱི་ལས་གསེང་དུ་སྲུང་བརྩི་ཞུ་གི་ཡོད་པ་རེད་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར་ཆཱ་ཝེས་མཆོག་འདས་གྲོངས་གྱུར་ནས་ལོ་ངོ་གཅིག་གི་རྗེས་སྲིད་འཛིན Bill Clinton མཆོག་གིས་ཨ་མི་རི་ཀའི་སྲིད་འཛིན་གྱི་རང་དབང་གི་གཟེངས་རྟགས་དེ་ཁོང་ལ་ཕུལ་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་བརྒྱད་ལོར Barack Obama མཆོག་གིས་སྲིད་འཛིན་གྱི་ལས་འགུལ་སྐབས་ཆཱ་ཝེས་མཆོག་གི Spain གྱི་སྐད་ནང Si se puede རེད་ང་ཚོས་བྱེད་ཐུབ་ཅེས་པའི་བརྗོད་ཚིག་དེ་བེད་སྤྱོད་གནང་ཡོད་པ་རེད་འདུག།

ཕྱི་ལོ་ཆིག་སྟོང་དགུ་བརྒྱ་གསུམ་སོ་བརྒྱད་ལོར་ཨ་མི་རི་ཀའི་ནང། Great Depression། ཞེས་དཔལ་འབྱོར་གྱི་ཉམས་རྒུད་ཧ་ཅང་གི་ཆེན་པོ་དེ་བྱུང་བའི་དུས་སྐབས་ཁོང་གི་གཟིམ་ཤག་གི་དབང་བའི་ཞིང་ས་དང་བཟའ་བཅའི་ཚོང་ཁང་དང་ས་ཕག་གིས་བཟོས་པའི་གཟིམ་ཁང་དེ་དག་ཤོར་བའི་རྗེས་ཁོང་གི་ནང་མི་རྣམས་ཀལི་ཧྥོ་ནི་ཡར་ཞིང་སའི་ལས་ཀའི་ཆེད་སྤོ་བཞུགས་གནང་ཡོད་པ་རེད་འདུག། དེ་གར་ཁོང་གི་ནང་མི་རྣམས་ལ་དཀའ་ངལ་མང་དག་ཞིག་འཕྲད་པར་གླ་ཕོགས་ཆུང་ལ་སྤྱི་ཚོགས་ཐོག་དབྱེ་འབྱེད་དང་ལས་སའི་མཐུན་རྐྱེན་ཞན་པའི་དཀའ་ངལ་ཁག་ལ་གདོང་ལེན་གནང་དགོས་གྱུར་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་ཞེ་གཉིས་ལོར་ཁོང་གི་ཡུམ་ཞིང་སའི་ལས་ལ་དཀའ་སྡུག་མི་མྱོང་བའི་ཆེད་ཁོང་སློབ་གྲྭ་ནས་འཛིན་རིམ་བདུན་པ་མ་ཐོན་གོང་ཞིང་སར་ལས་འགོ་བཙུགས་ཡོད་པ་རེད་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ལོ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ་ངོ་གཉིས་ཀྱི་རིང་རང་ཉིད་ཀྱི་སྐུ་ཚེའི་ནང་ཕན་ཐོགས་ཡོང་བའི་ཐུགས་རེ་དང་ཤེས་ཡོན་ཐོབ་ཐབས་ཀྱི་ཆེད་ཨ་མེ་རི་ཁའི་མཚོ་དམག་ནང་ཞུགས་ཀྱང་རྗེས་སུ་ཁོང་གིས་མཚོ་དམག་ནང་ཞུགས་ཡུན་དེ་ཁོང་གི་སྐུ་ཚེའི་ནང་གི་ལོ་ངོ་སྡུག་ཤོས་གཉིས་དེ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་ཁོང་ཨ་མི་རི་ཀའི་དམག་ཞབས་ནས་ཕྱིར་འཁོར་གནང་བའི་རྗེས་ཁོང་གིས་འབྲིང་རིམ་སློབ་གྲྭ་ནས་དགའ་རོགས་ཡིན་པ་བུད་མེད Helen Fabela དང་གཉེན་སྒྲིག་གནང་ནས་ཁོང་གཉིས་ལ་བུ་ཕྲུག་བརྒྱད་བྱུང་ཡོད་པ་རེད་འདུག་ཁོང་ཡེ་ཤུའི་རྣམ་དག་ཆོས་ལུགས་ལ་ཡིད་ཆེས་ཤུགས་ཆེ་གནང་མཁན་ཞིག་ཡིན་པའི་ཆ་ནས་དེས་ཁོང་གིས་སྤྱི་ཚོགས་ནང་ལས་འགུལ་སྤེལ་ཕྱོགས་དང། རང་ཉིད་ཀྱི་དགོངས་ཕྱོགས་ཐོག་ཤུགས་རྐྱེན་ཐེབས་གནང་བའི་སྐོར་དང། ཁོང་སེམས་ཅན་དུད་འགྲོའི་རང་དབང་ལའང་ཡིད་ཆེས་གནང་མཁན་ཞིག་ཡིན་པའི་ཆ་ནས་ཤ་མེད་ཀྱི་ཟས་ཀྱིས་གཟུགས་པོའི་འཕྲོད་བསྟེན་ལ་ཕན་ཐོགས་ཡོད་རབས་གླེང་གནང་མཁན་ཞིག་དང་གསོལ་ཀྲུམ་མ་མཆོད་མཁན་ཞིག་ཡིན་པ་རེད་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལོར་ཁོང San Diego གྲོང་ཁྱེར་ནང་རྟེན་གཞི་བྱས་པའི Latino མི་རིགས་ཀྱི་སྤྱི་དམངས་རང་དབང་ཚོགས་པའི Community Service Organization ཞེས་པ་དེ་གོ་སྒྲིག་གི་ལས་དོན་གནང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་ཁོང་གོང་ཞུས་ཚོགས་པ་དེའི་ཨ་མེ་རི་ཁའི་རྒྱལ་ཡོངས་ཐོག་གི་འགན་འཛིན་ཆགས་གནང་བ་དང་སྦྲགས་དུས་སྐབས་དེར་ཁོང་གིས་ཡེ་ཤུའི་སྐྱེས་ཆེན་དམ་པ Saint Francis དང་རྒྱ་གར་གྱི་དབུ་ཁྲིད་དམ་པ Mahatma Gandhi མཆོག་གི་འཚེ་མེད་ཞི་བའི་འཐབ་ཇུས་ཁག་བེད་སྤྱོད་གཏོང་འགོ་བཙུགས་གནང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་ཁོང་གིས་གོང་ཞུས་ངལ་རྩོལ་བའི་ཚོགས་པ Community Service Organization ཞེས་པ་དེ་བཞག་གནང་ནས་ངལ་རྩོལ་བའི་འགོ་ཁྲིད་ལྕམ

རྒུན་འབྲུམ་ཞིང་ས་ལས་མཁན་རྣམས་ཀྱི་མཉམ། ཁོང་ཚོའི་གླ་ཕོགས་སྤར་ཆ་ཡོང་ཆེད་ཀལ་ལཱ་ཧྥོ་ནཱི་ཡའི་མངའ་སྡེའི་ལྡི་ལཱ་ནོ་གྲོང་ཁྱེར་ནས་རྒྱལ་ས་སཱ་ཀར་མེན་ཏྲོ་བར་མལ་ལེ་སུམ་བརྒྱ་ལྔ་བཅུའི་རྒྱང་སྐྱོད་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་གོམ་བགྲོད་ཀྱི་ལས་འགུལ་དེ་སྤེལ་གནང་ཡོད་པ་རེད་འདུག་དེའི་རྗེས་ཁོང་གིས United Farm Workers ངལ་རྩོལ་བའི་ཚོགས་པར་ཚོགས་དངུལ་འབུལ་མཁན་གྱི་ཚོགས་མི་གྲངས་ལྔ་ཁྲི་ལྷག་བར་འཕར་བ་མ་ཟད་ཨ་རིའི་མངའ་སྡེ Texas དང Wisconsin དང Ohio སོགས་པའི་ནང་ཞིང་ས་ལས་མཁན་རྣམས་ཀྱིས་ཀྱང་དེ་ལྟར་གྱི་ཞི་བའི་ལས་འགུལ་སྤེལ་ཐུབ་པ་བྱུང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པ་ལོར་ཁོང་གིས་ཨ་མེ་རི་ཁའི་ལོ་རྒྱུས་ནང་བྱུང་མྱོང་མེད་པའི Salad Bowl Strike ཞེས་པའི་ངོ་རྒོལ་གྱི་ལས་འགུལ་ཆེ་ཤོས་དེ་དབུ་ཁྲིད་གནང་སྐབས་ཨོ་སུན་འདེབས་ལས་བྱེད་མཁན་སྦྱིན་བདག་ཚོར། ཉིན་རེར་མ་གནས་ཨ་མི་རི་ཀའི་ཌོ་ལར་འབུམ་ལྔ་རེ་གྱོང་གུན་ཕོག་པར། ཀཱི་ལི་ཧྥོ་ནི་ཡ་མངའ་སྡེའི་གཞུང་གིས་ཁོང་གིས་དབུ་ཁྲིད་པའི་ངོ་རྒོལ་གྱི་ལས་འགུལ་དེ་མཚམས་འཇོག་གནང་དགོས་པའི་བཀའ་རྒྱ་བཏང་བ་དེར་ཁོང་གིས་གསན་འཇོག་མ་གནང་བར་བརྟེན། ཁོང་བཙོན་ཁང་ནང་ཉིན་གྲངས་བཅུ་གསུམ་རིང་སྡོད་དགོས་བྱུང་ཡོད་པ་རེད་འདུག། ཁོང་གིས་ཨ་མི་རི་ཀའི་ཞིང་ས་ལས་མཁན་རྣམས་ཀྱི་བདེ་སྡུག་གི་ཆེད་ངོ་རྒོལ་དང་མཉམ་ལས་མི་བྱེད་པའི་ལས་འགུལ་མང་དག་ཞིག་སྤེལ་གནང་བ་མ་ཟད། ཟས་བཅད་ངོ་རྒོལ་གྱི་ལས་འགུལ་ཡང་སྤེལ་བའི་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་ཁོང་གིས་ཉིན་གྲངས་སུམ་ཅུ་སོ་ལྔ་རིང་ཟས་བཅད་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་སྐབས་རང་ཉིད་ཀྱི་ལྗིད་ཚད Pound སུམ་ཅུ་ཆག་པ་དང་དེའི་རྐྱེན་གྱིས་ཁོང་གི་སྐུ་གཟུགས་ཀྱི་འཕྲོད་བསྟེན་ལ་གནོད་སྐྱོན་བཏང་བའི་དབང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་ཁོང་སྐུ་ཚེའི་འཕེན་པ་རྫོགས་པར་ཡིད་ཆེས་གནང་མཁན་ཡོད་པ་རེད་འདུག་ཁོང་གིས་ཨ་མི་རི་ཀའི་ནང་ཁྲིམས་འགལ་ཐོག་སླེབས་མཁན་མེག་སི་ཀོ་ཡུལ་ནས་ཡིན་མཁན་སྟོང་ཕྲག་མང་པོའི་བདེ་དོན་གྱི་ཆེད་ལས་གནང་བ་མ་ཟད་ཨ་མི་རི་ཀའི་ཞིང་ས་ལས་མཁན་རྣམས་ཀྱི་ཐོབ་ཐང་ཆེད་ཁྲིམས་གཞི་ཁག་ཅིག་ཀྱང་གཏན་འཁེལ་གནང་ཐུབ་པ་བྱུང་ཡོད་ནའང་རྗེས་སུ་རང་ཉིད་ཀྱི་ངལ་རྩོལ་ཚོགས་པའི་ནང་ཕན་ཚུན་མ་འཆམ་པའི་གནས་ཚུལ་དང་དཀའ་རྙོག་འཕྲད་པའི་རྐྱེན་གྱིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་ཚོགས་པའི་ཚོགས་མིའི་གྲངས་འབོར་ཉིས་ཁྲི་ལས་ཉུང་བར་མར་འཛགས་ཡོད་པ་རེད་འདུག་ཁོང་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་གསུམ་ཉིན་དགུང་གྲངས་དྲུག་ཅུ་རེ་དྲུག་ཐོག་ཨ་རི་ཟོ་ན་མངའ་སྡེ San Luis གྲོང་ཁྱེར་དུ་གནས་སྡོད་རང་ཉིད་ཀྱི་ཡུན་རིང་གི་མཛའ་གྲོགས་དང་ཞིང་ས་ལས་མཁན་བུད་མེད

ཁོང་གིས་མཆོད་གནང་བའི་ངལ་རྩོལ་བའི་སྟོད་གོས་ནག་པོ་དེ་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ན་ཡོད་པའི་ཨ་མི་རི་ཀའི་ལོ་རྒྱུས་ཀྱི་འགྲེམས་སྟོན་ཁང་དེར་འགྲེམས་སྟོན་གནང་ཡོད་པ་མ་ཟད། ཕྱི་ལོ་ཉིས་སྟོང་བཅོ་ལྔ་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་གསུམ་ཉིན་ཁོང་འདས་གྲོངས་གྱུར་ནས་ལོ་ངོ་ཉི་ཤུ་རྩ་གཉིས་འཁོར་བའི་དུས་དྲན་གྱི་ཉིན་མོ་དེར་ཨ་མི་རི་ཀའི་མཚོ་དམག་གི་དཔུང་སྡེའི་ངོས་ནས་ཁོང་གི་སྐུ་ཕུང་ས་སྦས་གནང་ཡུལ་དེར་ཆེ་བསྟོད་ཀྱི་རྗེས་དྲན་ཡང་ཞུས་གནང་ཡོད་པ་རེད་འདུག། ད་ལྟ་ཨ་མི་རི་ཀའི་ཞིང་ས་ལས་མཁན་རྣམས་ཀྱི་བདེ་དོན་དོན་དུ་གཉེར་གནང་མཁན་མེག་སི་ཀན་མི་རིགས་ཡིན་པ་སི་སར་ཆཱ་ཝེས་མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས་ཕབ་སྒྱུར་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཐེངས་འདིའི་ལས་རིམ་དེ་མཇུག་སྡོམ་མ་ཞུས་གོང་གོང་དུ་ཞུས་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་འོས་ཡིན། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་གོ་སྐབས་ནམ་བྱུང་ཀྱང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐོག་སེམས་ཁུར་ཡོད་པ་རྒྱ་ནག་གི་དཔོན་རིགས་མཉམ་གླེང་གི་ཡོད་པ་བརྗོད་འདུག་ཟླ་བ་བཅུ་གཉིས་པའི་ཚེས་བདུན་རེས་གཟའ་ཕུར་བུའི་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཡུ་རོབ་སྤྱི་མཐུན་གྱི་ཚོགས་གཙོ་ཨུར་སུ་ལཱ་ཝོན་ཌེར་ལེན་མཆོག་དང་རྒྱལ་ས་པེ་ཅིན་དུ་མཇལ་འཕྲད་ཀྱི་རྗེས་སུ་ཡུ་རོབ་ལྷན་ཚོགས་ཀྱི་ངོས་ནས་བསྒྲགས་གཏམ་ཞིག་སྤེལ་ཡོད་པ་རེད། དེའི་ནང་ཡུ་རོབ་མཉམ་འབྲེལ་ལྷན་ཚོགས་ཀྱིས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་སེམས་འཚབ་གཏིང་ཟབ་ཡོད་པའི་བསྐྱར་ནན་དང། ལྷག་པར་དུ་བོད་དང་ཤིན་ཅང་ཁུལ་དུ་མངོན་གསལ་དོད་པོའི་འཆར་གཞི་དང་གོ་རིམ་ལྡན་པའི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་གི་ཡོད་པ་དེ་བཞིན་ཧོང་ཀོང་ནང་དེ་སྔོན་ཁས་ལེན་བྱས་པའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཐད་ཀྱང་ཉམས་དམས་ཤུགས་ཆེར་ཕྱིན་པ་བཅས་ཀྱི་ཐོག་བློ་འཚབ་ཤུགས་ཆེ་བསྟན་ཡོད་འདུག། ཕྱི་ཚེས་བཅུ་སྟེ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡོངས་ཁྱབ་འགྲོ་བ་མིའི་ཐོབ་ཐང་ཡིག་ཆ་གསལ་བསྒྲགས་གནང་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་ཉིན་མོར་དབྱིན་ཇིའི་རྒྱལ་ས་ལོན་ཏོན་དུ་རྒྱ་མི་རིགས་དང་ཧོང་ཀོང་བ